བཀའ་རྒྱ་མ་མིན་པ་གཅིག་དེ་འདྲའི་གཅིག་གི་བླ་མ་དབུ་མ་པ་དཔའ་བོ་རྡོ་རྗེ་རང་གི་ཕྱག་རིས་གཉིས་ཡོད་པོ་འདུག་བ་བཀའ་རྒྱ་མ་ཡིན་པ་གཅིག་དང་མ་ཡིན་པ་གཉིས་བྱས། ད་དེ་ནས་དེ་འདྲའི་གི་བླ་མ་དབུ་མ་པ་དཔའ་བོ་རྡོ་རྗེ་གི་ཕྱག་དེ་འདྲའི་གི་ཕྱག་ལེན་གི་རིམ་པ་མ་ཕྱག་རིས་གནང་བཞག་པ་དེ་ཨ་ནི་སྐྱིད་ཤོད་ངག་དབང་བསྟན་འཛིན་གི་གསུང་གི་བུ་རྗེ་དེ་བཀའ་རྒྱ་མ་ཡིན་པ་ཁག་པོ་རེད། གསུང་འབུམ་དཔེ་ཆའི་ནང་ལ་དངོས་སུ་ཁོ་རང་ཨུ་འདུག་གོ་མི་འདུག་གོ་ད་ག་འདྲ་སྦྱར་ཡང་ཆུག་གོ་ཟེར་ནི།

སྤྱིར་ནང་པ་སངས་རྒྱས་པའི་ཆོས་དེའི་ནང་ནས་ཀྱང་ཐེག་པ་ཆེན་པོའི་ཆོས་ཐེག་པ་ཆེན་པོའི་ཆོས་ཀྱི་ནང་ནས་མདོ་སྔགས་གཉིས་སུ་ཕྱེ་བའི་ཨ་ནི་སྔགས་ཀྱི་ཆོས། སྔགས་ཀྱི་ཆོས་ལ་ཡང་ཨ་ནི། བཀའ་མ་དང་གཏེར་མ་དང་ཨ་ནི་འདི་དག་སྣང་དང་ཟེར་ཡ་གི་ནང་ནས་ད་ལན་འདི་དག་སྣང་ཁོངས་སུ་འགྲོ་ཡ་ཅིག་ཆགས་ཀྱི་ཡོད་རེད་གང་ལྟར་སྔགས་ཀྱི་ཆོས་ཉེ་བརྒྱུད་ཐུན་མོང་མ་ཡིན་པ་དག་སྣང་གི་ཁོངས་འདི་འདྲའི་ཅིག་གི་ཆོས་ཟབ་མོ་གསན་པ་ལ་ཨ་ནི་ཀུན་སློང་ཡང་མཐའ་ཡས་པའི་མ་རྒན་སེམས་ཅན་ཐམས་ཅད་ཀྱི་དོན་དུ

དགོང་དག་མ་གཉིད་ཀྱི་ཁུག་ཚ་མི་ཡ་གཉིད་ཅིག་སད་ཡོད་རྒྱུ་གང་ལྟར། ཁ་སང་གི་འཕྲོ་དེ་ཡི་རྒྱུན་ཅིག་མ་འདུག་ཡོད་པ་དེ་ང་ཚོའི་ཉམས་མྱོང་དུ་མྱོང་གི་འདུག་བ་ཉིན་རེ་ཉིན་རེ་གཉིད་ཁུག་དུས་ནས་གཉིད་སད་དུས་ནས། ད་དེ་འདྲའི་ཞིག་ཡིན་པ་ཡིན་ན། སྐྱེ་བ་སྔོན་མ་དང་སྐྱེ་བ་ཕྱི་མ་དེ་ཡིན་དེ་དེ་ལ་དཔག་ན་ཡོང་ཐུབ་ཡ་ཅིག་འདུག་བ། དེ་འདྲའི་ཞིག་ཡིན་པ་ཡིན་ན། ད་སྐྱེ་བ་སྔོན་མ་རྣམས་སུ་ཡང་སེམས་ཅན་གྱི་དྲིན་ལ་བརྟེན་ནས་ང་རང་ཚོའི་བདེ་སྐྱིད་ཀྱི་འཚོ་བ་གང་དང་གང་བྱུང་བ་དེ་སེམས་ཅན་གྱི་དྲིན་ལ་བརྟེན་ནས་བྱུང་བསྡད་པ་ཅིག་རེད། འོ་ད་སྐྱེ་བ་འདི་ལ་ཆ་བཞག་པ་ཡིན་ན་ཡང་ཐོག་མར་སོ་སོའི་ལུས་ཀྱི་ཕུང་པོ་ནས་བཟུང་བ་གཅིག་གིས། སོ་སོའི་གི་ཤེས་ཡོན། སོ་སོའི་གི་དཔལ་འབྱོར། སོ་སོའི་གི་དབང་ཐང། སོ་སོའི་གི་གཟི་བརྗིད། ཡོངས་སུ་རྫོགས་པ་སེམས་ཅན་གྱི་དྲིན་ལ་བརྟེན་ནས་བྱུང་བ་གཅིག་རེད། འདི་ལྟར་བསྐྲུན་ནས་མ་ཐག་པ་རེད་ཀོ། ཁྱོན་ནས་ཐེ་ཚོམ་སོམ་ཉི་ཡོང་མ་རེད། ད་སྐྱེ་བ་ཕྱི་མ་རྣམས་ལ་ཡིན་ན་ཡང། རྟེན་བཟང་པོ་དལ་འབྱོར་གྱི་མི་ལུས་ཐོབ་པ་ཡང་སེམས་ཅན་གྱི་དྲིན་ལ་བརྟེན་ནས་ཡོང་དགོས་པ་རེད།

བར་དུ་ལམ་ལ་ཞུགས་པའི་གནས་སྐབས་ནི་གཙོ་བོ་སེམས་ཅན་གྱི་བཀའ་དྲིན། ཐ་མ་སྔོན་ན་མངོན་པར་རྫོགས་པ་སངས་རྒྱས་ནས་ཀྱང་གཞན་དོན་རྒྱ་ཆེན་པོ་འབད་མེད་དུ་མཛད་པ་ཡང་སེམས་ཅན་གྱི་དྲིན་དེ་འདྲའི་གཅིག་གིས་སེམས་ཅན་གྱི་བཀའ་དྲིན་དྲན་བཞིན་པའི་ཐོག་ནས་ད་དེ་ལ་ཡང་ལན་ཅིག་དངོས་གནས་དྲང་གནས་ད་དྲིན་ལན་ཅིག་འཇལ་ན་མ་གཏོགས་ཐབས་མི་འདུག་དྲིན་ལན་ཐམས་ཅད་ཀྱི་མཆོག། དེ་དག་ཐམས་ཅད་སྡུག་བསྔལ་རྒྱུ་དང་བཅས་པ་ལས་གྲོལ་བའི་བླ་མེད་རྫོགས་པའི་བྱང་ཆུབ་ཀྱི་གོ་འཕང་ང་རང་ཐོབ་ཐུབ་སོང་ན་ད་དྲིན་ལན་བླ་ན་མེད་པ་དེ་དུས་འདུན་འཇལ་ཐུབ་ས་རེད་བསམ་པའི་ཐོག་ནས